གཞོན་སྐྱེས་དང་ཤེས་ཡོན། གཞོན་སྐྱེས་དང་ཤེས་ཡོན། འདི་ག་ཨ་མི་རི་ཀའི་རླུང་འཕྲིན་ཁང་བྷི་ཨོ་ཨེ་ཡི་གཞོན་སྐྱེས་དང་ཤེས་ཡོན་ཅེས་པའི་ལེ་ཚན་འདི་ནི་རང་རིགས་བློ་གསར་གཞོན་སྐྱེས་རྣམས་ཀྱི་ཆེད་དུ་གཙོ་བོ་གཞོན་སྐྱེས་རྣམས་ཀྱི་ངོས་ནས་ཤེས་ཡོན་སློབ་གསོ་དང། ཆབ་སྲིད། མང་གཙོ། འགྲོ་བ་མིའི་ཐོབ་ཐང་དང་གཞོན་སྐྱེས་ཀྱི་མི་ཚེའི་ལོ་རྒྱུས་སོགས། སྤྱི་ཚོགས་ཀྱི་གནད་དོན་གང་ཅིའི་ཐད་བགྲོ་གླེང་དང་བརྗེ་ལེན་བྱེད་རྒྱུར་དམིགས་བསལ་བསྐྲུན་པའི་ལེ་ཚན་དེ་ཡིན་པས་རྣམ་པ་ཚོས་ལེ་ཚན་འདིའི་ནང་ཞལ་པར་བརྒྱུད་དེ་མཉམ་ཞུགས་གནང་རོགས་གནང་ཞུ་བ་དང་ཆབས་ཅིག་ཏུ།
ང་ཚོའི་གཟའ་འཁོར་འདིའི་གཞོན་སྐྱེས་དང་ཤེས་ཡོན་གྱི་ལེ་ཚན་དེ་ད་ལྟ་པད་མ་བདེ་ཆེན་ལགས་ཀྱིས་འགོ་འཛུགས་ཞུ་གི་རེད། གསན་མཁན་རྣམ་པ་ཚོ་བཀྲ་ཤིས་བདེ་ལེགས་ང་པད་མ་བདེ་ཆེན་ཡིན་རྣམ་པ་ཚོས་འདི་ག་ཨ་རིའི་རླུང་འཕྲིན་ཁང VOA ཡི་བོད་སྐད་སྡེ་ཚན་གྱིས་གཞོན་སྐྱེས་དང་ཤེས་ཡོན་ཟེར་བྱས་ནས་གཞོན་སྐྱེས་རང་ལ་དམིགས་ནས་རྒྱང་སྲིང་ཞུ་བའི་ལེ་ཚན་འདི་གསན་རྒྱུ་སྒུག་བཞུགས་པ་དེར་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་གི་ཡོད། ཨ་ནི་དེ་རིང་གི་ལས་རིམ་འདིའི་ནང་ལ་གླེང་མོལ་ཞུ་བའི་བརྗོད་གཞི་དེ་ད་བོད་པའི་ན་གཞོན་མ་ཞིག་ལ་སྤྱི་ཚོགས་ལ་ཕན་ཐོགས་ཆེ་བའི་གློག་བརྙན་རྩིས་འབུལ་གྱི་བྱ་དགའ་ཨེ་མི་ཞེས་པ་དེ་ཐོབ་ཡོད་པར་བྱ་དགའ་དེ་དང་འབྲེལ་བའི་ཐོག་ལ་བཀའ་མོལ་ཞུ་ཡ་ཡིན། དེ་རིང་གི་བརྗོད་གཞི་དེའི་ཐོག་གླེང་མོལ་གནང་བར་མགྲོན་འབོད་ཞུས་པའི་སྐུ་མགྲོན་དེ་ཡང་བྱ་དགའ་དེ་ཐོབ་མཁན། ཨ་མི་རི་ཀའི་ཝི་ཇི་ནི་ཡ་གཙུག་ལག་སློབ་གཉེར་ཁང་གི་ནང་ལ་ཁྲིམས་ཀྱི་སློབ་སྦྱོང་གནང་མཁན་དཀོན་མཆོག་སྒྲོལ་མ་ལགས་རེད། དཀོན་མཆོག་སྒྲོལ་མ་ལགས་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས་ལགས། ཐུགས་རྗེ་གནང། དཀོན་མཆོག་སྒྲོལ་མ་ལགས་ད་ད་རེས་སྤྱི་ཟླ་ལྔ་པའི་ཚེས་བཞིའི་ཉིན་མོ་འདི་ཨ་ནི་ཁྱེད་རང་ལ་ཡ་ད་གྲོང་ཁྱེར་ནིའུ་ཡོག་ནང་ལ་ཨ་ནི། ཨ་མི་རི་ཀའི་རྒྱལ་ཡོངས་གཟུགས་མཐོང་རླུང་འཕྲིན་གྱི་ད་སྒྱུ་རྩལ་དང་ཚན་རིག་སློབ་གཉེར་གྱི་སྡེ་ཚན་ད་ནིའུ་ཡོག་གི་སྡེ་ཚན་དེ་ནས་ཨ་ནི་ཁྱེད་རང་ལ་ཁྱེད་རང་གི་ཨ་ནི་གློག་བརྙན་གཅིག་ལ་ཨ་ནི་ཁོང་ཚོའི

འོང་ད་དེ་བྱ་དགའ་དེ་ད་ང་ཚོ New York ད་སྔོན་མ་ང་གྲོང་ཁྱེར་སྤྱི་ཁྱབ་ལ་ལས་ཀ་བྱེད་དུས་ཁ་ལ་ང་ཚོ་གློག་བརྙན་དེ་འདྲའི་བདུན་འདྲ་བོ་ཅིག་བཟོ་ཡ་གོ་སྐབས་རག་རེད་གློག་བརྙན་བདུན་གི་གང་ག་སྐྱབས་བཅོལ་ཐོབ་ཐང་ལ་གློག་བརྙན་དེ་བཟོ་བ་རེད་ཨ་ནི། ད་དེ་བྱ་དགའ་དེ་གློག་བརྙན་གཅིག Rolando གི་ཐོབ་ཐང་ཟེར Rolando's Rights གི Rolando ཐོབ་ཐང་གི་གློག་བརྙན་དེ་ལ་ད་བྱ་དགའ་དེ་རག་ག་རེད་ལ་ཨ་ནི་བྱ་དགའ་དེ་རག་དུས་ད་དཔེ་དགའ་བོ་བྱུང་ག་རེ་ཟེར་ན་སོ་སོ་ད། ང་ཚོ team ཆེན་པོ་རེད་ཡང་ང་ཚོ team གང་ག་དཀའ་ལས་བརྒྱབ་འགྲོ་འོང་འདུག་ཧབ་དེ་འདྲའི་བྱ་དགའ་ཅིག་རག་དུས་ཁ་ལ་ད་ཅིག་སེམས་ཤུགས་ཅིག་སྐྱེད་ཡོང་གི་འདུག་ད་ལྟ་ཅིག་བྱེད་དགོས་རེད་ད་ལྟ་ཅིག་བྱེད་ཐུབ་ཀྱི་ཡོད་ཟེར་སེམས་ཤུགས་ཅིག་སྐྱེད་ཡོང་གི་འདུག་ཨ་ནི་འདི་ཉིན་མོ་འདི་ལ་ད་ཡང་ང་སོ་སོ་བོད་མི་ཡོང་དུས་ད་བོད་མི་བོད་མི་ཕྱུ་པ་འདྲ་བོ་ཅིག་གྱོན་ཨ་ནི་ད་བྱ་དགའ་འདི་འདི་ལེན་ག་འགྲོ་དུས་ཁ་ལ་སོ་སོ་དེ་འདྲ་བྱས་ནས་འགྲོ་དུས་ཁ་ལ་ཞེ་དགའ་བོ་བྱུང་ཨ་ནི་ཡང་སོ་སོ་བོད་པ་ཡིན་ད་བོད་མི་ཡིན་ཟེར་ནས་སྤོབས་པ་བྱུང།
ལགས་ལགས་སོ་གཏན་གཏན་ཁྱེད་རང་ལ་སྤོབས་པ་དང་བོད་པ་ཡིན་བསམ་པའི་གི་ཅིག་གི་ངོ་བོ་གི་ཚོར་སྣང་དེ་ཞེ་པོ་ཅིག་ཤུགས་ཆེན་པོ་ཡོད་པ་རེད་ཤག་ག་རེ་ཟེར་ན་འདི་ཉིན་མོ་དེ་ནི་བྱ་དགའ་དེ་གནང་དུས་ད་བེད་དེའི་མཛད་སྒོ་ཆེན་པོ་བྱས་གསོལ་སྟོན་བཤམས་རྫིག་པོ་ཞེ་པོ་ཅིག་དང་རྒྱས་པོ་ཞེ་པོ་ཅིག་བྱས་ནས་ཁྱེད་རང་ཚོ་སོ་སོ་སོའི་མཚན་དེ་ཚོ་སྟོན་ཁྱེད་རང་བོད་ཆས་གཙང་མ་ཅིག་གི་དེ་ག་ནང་བཞིན་ཨེ་མི་གི་གཟེངས་རྟགས་འདི་ཡར་ཕྱར་བྱས་རྗེས་ཨེ་ནི་ཁྱེད་རང་གཅིག་བོད་སྐད་ལུགས་གསུང་ཡས་དང། འདི་ད་ག་རང་གི་ཐོག་ནས་ཁྱེད་རང་བོད་འདི་བོད་པ་ཡིན་པའི་སྤོབས་པ་ཞི་བོ་ཅིག་འདི་ཉིན་མོ་འདི་སྟོན་ཡག་གི་ཅིག་གི་སེམས་ནང་ལ་གླས་བཞག་ལ་སྤོབས་པ་ཞི་བོ་ཅིག་བྱུང་བཞག་འདི་གསལ་བོ་ཞི་བོ་ཅིག་རེད་བཞག་ཨེ་ནི་ཁྱེད་རང་གི་ད་ལྟ། བྱ་དགའ་འདི་ད་གློག་བརྙན་གསར་གཏོད་བྱས་པ་དང་ཨེ་ནི་བཟོ་བཀོད་བྱས་པ་ད་ག་ནང་བཞིན་ཇུས་འདོན་གི་ཨེ་ནི་འགན་འཛིན་ཁྱེད་རང་གི་གནང་བའི་གི་འདི་གི་ཨེ་ནི། གཟིགས་བཟོས་ཅིག་རེད་ཤག། བྱས་ཙང། གློག་བརྙན་དེ་འདྲའི་འདྲ་བོ་ཁྱེད་རང་བདུན་བཟོས་པའི་ནང་ནས་ད་གཅིག་ལ་ཡ། ཁོང་ཚོས་ངོས་འཛིན་ཐོབ་པ་རེད། དེ། དམིགས་བསལ་མི་འདྲ་ར་བོ་ཅིག་ག་རེ་ཆགས་ཀྱི་ཡོད་རེད་དགོངས་ཀྱི་འདུག་གས་ཁྱེད་རང་ཚོས་གློག་བརྙན་དེའི་ཐོག་ལ། ཨེ་ནི་ཤུགས། ག་སོ། ཁྱེད་རང་ཚོས་གློག་བརྙན་དེའི་ཐོག་ལ། ཨེ་ནི་ལས་ཀ་རྒྱུན་རིང་ལོས་གནང་བས། མི་ག་འདྲས་འདྲ་བོ་ལ་ཡ་སྤྱན་འདྲེན་ཞུས། འཁྲབ་ག་བཅུག་དེ་གནང་རེད།

དེ་དུས་ཀ་ལ་ཨ་ནི་ནོར་བུ་ལྷ་མོ་ལགས་ཀྱིས་ཨ་མ་ལགས་བསམ་གཏན་བསོད་ནམས་ཀྱི་ཨ་མ་ལགས་བསམ་གཏན་འཁྲབ་གནང་རེད་ཨ་ནི་འདི་ལ་བོད་པ་གི་ད་ང་ཚོ་སྐྱབས་བཅོལ་པ་གི་སྒྲུང་འདྲ་བོ་བྱེད་ནི་སྐྱབས་བཅོལ་པ་ཐོབ་ཐང་ལ་གློག་བརྙན་ཆུ་སྐར་མ་བཅུ་བདུན་བཅུ་དགུ་འདྲ་བོ་གློག་བརྙན་ཅིག་བཟོ་བ་རེད Rolando's Rights མཉམ་དུ་འདྲ་བོ་བྱེད་ནི་འདི་གང་ག་བྱེད་ནི་ལོ་གཅིག་སྐོར་བཟོ་ལ།
འོ་ལགས་སོ། གློག་བརྙན་བདུན་ཀ་བཟོ་ཡ་ལ་ལོ་གཅིག་སྐོར་སུ་འགོར་བས་བདུན་བཟོ་ཡ། འོ་ལགས་སོ། ཨ་ནི་ཡིན་དུས་ཁྱེད་རང་གིས་ད་ལྟ་བསོད་ནམས་ཀྱི་ཨ་མ་ལགས་ཟེར་བྱས་ནས་ད་ཅིག་ཁྱེད་རང་ཨ་ནི། ནིའུ་ཡོག་གི་གྲོང་ཁྱེར་སྤྱི་ཁྱབ་ལས་ཁུངས་ནང་ལ་ཨ་ནི་ཕྱི་མི་གཞིས་སྡོད་པའི་གནད་དོན་ཐོག་ལ་ཨ་ཁྱེད་རང་དངོས་སུ་ཕྱག་ལས་གནང་གི་ཡོད་པའི་ཆ་ནས་ཨ་ནི་ཁྱེད་རང་ད་གློག་བརྙན་དང་གཅིག་གི་ཕྱི་ལོགས་ནས་ཡོང་མཁན་མི་མང་པོ་ཞི་བོ་ཅིག་དང་ཨ་མི་རི་ཀ་དང་ག་ས་ག་ནས་ད་ཕྱི་མི་གཞིས་སྡོད་པ་ཡོང་མཁན་ཡོང་སའི་ས་ཆ་ཆགས་ཀྱི་ཡོག་རེད་བྱས་ཙང་དེ་འདྲའི་ཆ་ནས་ཨ་ནི། གཅིག་གི་སྤྱི་ཚོགས་ཀྱི་གནས་སྟངས་ད་ག་ནང་བཞིན་ཕ་ཕ་ལ་ཡང་ཐོབ་ཐང་ག་རེ་ཡོད་མེད་ཨ་ནི་ཡང་ཐོབ་ཐང་དེ་ཚོ་ཞུ་ག་ག་འདྲས་སེ་འགྲོ་མིན་དཀའ་ངལ་ག་རེ་འཕྲད་མིན་དེ་འདྲའི་ཐོག་ལ་གནང་ཤག་ཨ་ཁྱེད་རང་བོད་པ་ཡིན་པའི་ཆ་ནས་ཨ་བསོད་ནམས་ཀྱི་ཨ་མ་ལགས་ཟེར་བྱེད་ཅན་ཅིག་བོད་པ་རང་ལ་ཡང་ཅིག་གི་གོ་ཡ་དང་བོད་པ་རང་ལ་ཅིག་འབྲེལ་བ་ཡོད་པའི་གི་གློག་བརྙན་ཅིག་བཟོས་ཤག་ཨ་ཡིན་དུས་གློག་བརྙན་དེ་ཚོའི་ནང་ལ་འཁྲབ་མཁན་དང་ཨ་ནི་ཡིན་ཁྱེད་རང་མཉམ་དུ་ཕྱག་ལས་གནང་མཁན་ག་ཚོད་ཙམ་ཅིག་ཡོད་རེད་དེ་ཚོའི་ནང་ལས་བོད་པ་ཡོད་པས།

འོ་ལགས་སོ། ད་དེང་སང་ཁྱེད་རང་ཁྲིམས་ཀྱི་སློབ་སྦྱོང་གནང་གི་ཡོག་རེད་ཡིན་ནའི་ཁྱེད་རང་གློག་བརྙན་བཟོ་ཡག་དང་ཡང་གློག་བརྙན་བཀོད་སྒྲིག་བྱེད་ཡག་དེ་ཚོ་ལ་ཡག་ད་ཉམས་མྱོང་ཡོག་རེད་ཁྱེད་རང་ལ་ཨནི་གཟེངས་རྟགས་ཐོབ་ཡོག་རེད་ཡིན་དུས་མུ་མཐུད་བྱས་དེ་འདྲས་བྱེད་ཡག་གི་འཆར་གཞི་ཡོད་པས། ད་སྔོན་མ་དེ་འདྲས་མུ་མཐུད་ནས་བྱེད་འཆར་གཞི་མེད་མེད་ན་ཡང་ཡང་སྐྱབས་བཅོལ་ཐོབ་ཐང་དང Worker Rights ནི་ད་ང་ཚོ་ལས་མི་ཐོབ་ཐང་ལ་ལས་ཀ་བྱས། དེ་འདྲའི། འདི་ཡིས་ངའི་སེམས་ཤུགས་ཞི་བོ་ཞིག་ཁྱེར་བསྡད་ཡོད་ཆུང་ཆུང་སྐབས་ནས་དང། ང་སྐྱབས་བཅོལ་ཐོབ་ཐང་དང་ལས་མི་ཐོབ་ཐང་ལས་ཀ་བྱེད་ཀྱི་ཡིན་ཟེར་ནས་ཨཱ་ནི་གློག་བརྙན་འདི་ཚོ་གི་ཡང། Topic Area། ལབ་དགོས་ར་ད་ང་གློག་བརྙན་འདི་ཚོ་གང་ག། གནས་སྟངས་འདི་གང་ག་ལས་མི་ཐོབ་ཐང་སྐྱབས་བཅོལ་ཐོབ་ཐང་ལ་བྱེད་བ་རེད་མེད་ན་གློག་བརྙན་རང་བཟོ་གི་ཡིན་ཟེར་ནས་དེ་འདྲའི་ད་དེ་སྔོན་མ་དེ་འདྲའི། གོ་སྐབས་ཅིག་རག་སོང་གོ་སྐབས་ཅིག་ཡག་པོ་ཞི་བོ་རག་སོང།
མེད་ན་གློག་བརྙན་བཟོ་གི་ཡིན་ཟེར་ནས་སྔོན་མ་ནས་དེ་འདྲ་བསམ་ཚུལ་མེད་ལ། ལོ་ལེ། ཡིན་དུས་ད་ད་ལྟ་དེང་སང་ཁྱེད་རང་ཨ་ནི་ཨ་མི་རི་ཀའི་བི་ཇི་ནི་ཡའི་གཙུག་ལག་སློབ་གཉེར་ཁང་ནང་ལ Charlottesville ནང་ལ་ཡོད་པའི་ཨ་ནི་བི་ཇི་ནི་ཡའི་གཙུག་ལག་སློབ་གཉེར་ཁང་དེའི་ནང་ལ་ཨ་ནི་ཁྲིམས་ཀྱི་སློབ་སྦྱོང་གནང་ཡ་འགོ་བཙུགས་འདུག་ག་བྱས་ཙང། ཁྲིམས་ཀྱི་སློབ་སྦྱོང་དེ་ལོ་ག་ཚོད་འགོར་གྱི་རེད་ཁྱེད་རང་ཁྲིམས་ཀྱི་སློབ་སྦྱོང་དེ་ཐོན་པ་ཡིན་ན་ད་ཁྱེད་རང་ཁྲིམས་རྩོད་པ་བྱེད་ཡ་གི་དགོངས་པ་ཞིག་ཡོད་རེད་བ། འོ་རེད་ལ་ད་ཁྲིམས་ཀྱི་སློབ་སློབ་སྦྱོང་དེ་ད་ལོ་གསུམ་འགོར་གྱི་རེད་ལ་དེ་ངའི་ལོ་དང་པོ་རེད་ད་ལོ་དང་པོ་དེ་དཀའ་ལས་ཁག་ཤོས་རེད་ལ་ཡིན་དུས་ད་ལོ་དང་པོ་དེ་ཚར་གྲབས་ཡོད་ཨ་ནི་ད་ལོ་གསུམ་འགོར་གྱི་རེད་ད་ལོ་གཉིས་ལྷག་ཡོད་རེད་ཨ་ནི་སློབ་གྲྭ་ཚར་ན་ཁྲིམས་རྩོད་པ་ཆགས་ཡས་རེད་ཨ་ནི་ངས་ད་ངའི་བསམ་བློ་ལ་ད་ཕུགས་ལ་ང་ཡང་སྐྱབས་བཅོལ་ཁྲིམས་ཀྱི་ལམ་འདི་འགྲོ་ནས་སྐྱབས་བཅོལ་ཐོབ་ཐང་དང་ལས་མིའི་ཐོབ་ཐང་སྐོར་ལ་རང་ལས་ཀ་བྱེད་རྒྱུའི་འཆར་གཞི་ཡོད་ལ། ལགས་རེད་ཁྲིམས་ཀྱི་སློབ་སྦྱོང་བྱས་པའི་ནང་འགའ་ཤས་ད། ཕྱི་མི་གཞིས་སྡོད་པའི་གི་གནད་དོན་ཐོག་ལ་རེད་ད་ག་རེ་ནས་སོ་སོ་གཅིག་ནང་ལ་ཡང་དམིགས་བཀར་གི་ལས་པ་ཆགས་ཡ་ཡོད་རེད་བྱས་ཙང་དེ་འདྲའི་ཆ་ནས་ཁྱེད་རང་གི་ད་ལས་མིའི་གི་ཨེ་ནི་ཐོབ་ཐང་དང་སྐྱབས་བཅོལ་ཐོབ་ཐང་དེ་འདྲའི་གི་ཐོག་ནས་ད་དེ་ཚོའི་གི་ཨེ་ནི་གནས་སྟངས་དང་གྱོད་གཞིའི་ཐོག་ལ་ཨེ་ནི་ཁྱེད་རང་ཁྲིམས་རྩོད་པ་གནང་གི་ཡིན་གསུང་གི་ཡོད་རེད་བ་ལ། འོ་ལགས། ལོ་ལེ། ལོ་ལེ། ཨེ་ནི་ད་དེང་སང་ཁྲིམས་ཀྱི་སློབ་སྦྱོང་ག་འདྲ་ཡོང་གི་འདུག་ཨེ་ཁྱེད་རང་ཕ་གི་བི་ཇི་ནི་ཡའི་གཙུག་ལག་སློབ་གཉེར་ཁང་ནང་ལ།

དཀོན་མཆོག་སྒྲོལ་མ་ལགས་ཁྱེད་རང། ད་ལྟ། ཁྲིམས་ཀྱི་སློབ་སྦྱོང་བྱེད་ཀྱི་ཡོད་རེད་དེ་ཁྱེད་རང་ཨ་ནི། MA། ཐོན་ཚར་ཤག་ཨ་ནི་ད་ག་ནང་བཞིན་གཙུག་ལག་རབ་འབྱམས་པའི་གི་སློབ་སྦྱོང་གནང་ཡོད་རེད་བྱས་ཙང་དེ་ཚོ་དེ་སྔོན་སློབ་སྦྱོང་ག་བ་ག་བ་གནང་བས་ད་ང་ཚོའི་གཞོན་སྐྱེས་གཞན་པ་ཚོས་ཁྱེད་རང་གི་སློབ་སྦྱོང། ད་ད་ལྟ་ཁྲིམས་ཀྱི་སློབ་སྦྱོང་གནང་གི་ཡོད་རེད་གཙུག་ལག་སློབ་གཉེར་ཁང་ནང་ལ་ཡིན་ནའི་དེའི་སྔོན་ལ་ཡ་སློབ་སྦྱོང་ག་རེ་ག་རེ་འདྲ་བོ་གནང་བས་ཨ་ནི་དེ་ཚོའི་ཐོག་ལ་ཁྱེད་རང་གི་སྐུ་ལས་ག་འདྲའི་སྐྱོན་པས་ཅིག་གསུངས་ན་ད།

སྔོན་ལ་ལོ་གཉིས Masters བྱས་པ་ཡིན། དེ་ཚར་ནས་ཡང་ངས་གྲོང་ཁྱེར་སྤྱི་ཁྱབ་ལ་ཡང་ལས་ཀ་ཁོ་ཚོ་གིས་ཡོང་རོགས་གྱིས་སྔོན་མ་ཅིག་ལས་ཀ་དེ་ལྟར་སློབ་མའི་འཚོ་བའི་གོ་སྐབས་ཅིག་ཡོང་ས་རེད་ཡོང་རོགས་གྱིས་ཟེར་ནས་ལབ་འདུག་ག་ལ་ངས་ཡང་ལོ་ཁ་ཤས་ཅིག་ཁ་ལས་ཀ་བྱས་ཨཱ་ནི་ད་ཡང་ད་ལྟ་ཁྲིམས་སློབ་གྲྭ་ལ་ཡོད་ལ། ལོ་ལེ། ཡིན་དུས་ཁྱེད་རང་གཅིག་གིས་སློབ་སྦྱོང་མང་པོ་ཞེ་པོ་ཅིག་ཁྱེད་རང་གིས་དུས་ཚོད་ག་ལ་གང་འཚམ་ཐུང་ཐུང་ཅིག་ནང་ལ་གང་ལྟར་གཅིག་གཞུག་གཉིས་མཐུད་བྱས་བྱས་ནས་དུས་ཚོད་འཕྲོ་བརླག་མ་བཏང་བ་ཞེ་པོ་ཅིག་ཡག་པོ་གནང་ཤག་བྱས་ཙང་ཁྱེད་རང་གིས་ང་ཚོའི་གཞོན་སྐྱེས་བོད་པའི་གཞོན་སྐྱེས་གཞན་པ་དེ་ཚོ་ལ་ཨ་ནི་ཁྱེད་རང་ག་རེ་འདྲ་བ་གསུང་འདོད་འདུག་ད་སོ་སོའི་ཉམས་མྱོང་དང་མྱོང་ཚོར་གྱི་ཆ་ནས། འོ་ལགས་ད་སོ་སོ། ད་ལྟ་ངའི་སེམས་ཁྲལ་ཡོད་སྟབས་ང་ཚོ་བོད་པའི་གཞོན་སྐྱེས་དེ་ཚོ་རྩ་སྡོད་ཁ་ལ་དཔེ་མང་པོ་བུད་མེད་བྱས་ད་བོད་པའི་བུ་ཡིན་ན་བུ་མོ་ཡིན་ན་སོ་སོ་དཔེ་དཀའ་ལས་རྒྱག་གི་འདུག་ཨ་ནི་ཡང་བོད་པའི

ཁ་ཤས་ལ་སློབ་སྦྱོང་བྱེད་དབྱིངས་མ་ཡོང་ན་སོ་སོའི Technical School འདྲ་བོ་འགྲོ་ཨཱ་ནི། ག་རེ་རེད་ཅ་ལག་ལ་ག་རེ་དབྱིངས་ཡོད་ན་དེ་ཅ་ལག་དེ་ལ་དཀའ་ལས་བརྒྱབ་ན་ཨཱ་ནི། ལམ་འགྲོ་དེ་ཡོང་ཡོང་སྲིད་ཀྱི་རེད་ཟེར་ནས་འོ་དེ་ཞུ་གི་ཡིན་ག་རེ་ཟེར་ན་མེད་ན་ད་ལྟ་ང་ཚོ Young Generation ལ Talented Youth དེ་མང་པོ་འདུག་ཨང། མི་རབས་གཞོན་པ་དེ་ཚོ་ལ་ཨཱ་ནི་གཅིག་རིག་རྩལ་དང་ཨཱ་ནི་སོ་སོ་སོའི་གི་གཅིག་གི་བྱེད་ཐུབ་ཡག་གི་ཁྱད་ཆོས་མང་པོ་འདུག་གསུང་གི་ཡོད་རེད་བ་ལ་ཧོ་ལ་ཁོང་ཚོ་བྱེད་ཐུབ་ཡས་མང་པོ་འདུག་བྱེད་ཡས་མང་པོ་འདུག་ང་ཚོ་ད་ང་ཚོ་ནིའུ་ཡོག་འདྲ་བོ། ད་ང་ནིའུ་ཡོག་ཡིན་ད་ནམ་རྒྱུན་ང་ནིའུ་ཡོག་ལ་བསྡད་ཀྱི་ཡོད་རེད་ནིའུ་ཡོག་ལ་ལྟ་ན་གཞོན་སྐྱེས་དེ་ཚོ་གི་ཡིན་དང་ཡིན་འདྲ་བོ Coaching School འདྲ་བོ་ད་ད་ནིའུ་ཡོག Tibetan Services Center ཟེར་ནས་གཞོན་སྐྱེས་དེ་ཚོ་གི་ལས་ཀ་བྱས་ནས་ཚོགས་པ་དེ་ཚོ་བཙུགས་རྒྱུ Tuition Center བཙུགས་རྒྱུ་དེ་ཚོ་ལས་ཀ་ཞེ་པོ་ཡག་པོ་བྱེད་ཀྱི་ཨ་ནི་དེ་བྱས་ནས་ད་གཞོན་སྐྱེས་ང་ཚོ་བོད་པའི་གཞོན་སྐྱེས་ལྟ་དུ་ཁ་ལ

ད་སྐུ་མགྲོན་ཕེབས་མཁན་གཞོན་སྐྱེས་གཞན་པ་ཅིག་གིས་ད་དེང་སང་ཅིག་གི་སྐྱོན་ཆ་འདྲ་བོ་ཅིག་ག་རེ་ལྷག་གི་འདུག། བསམ་བློ་བཏང་དུས་སྒང་ལ་ཡ། སྤྱི་ཚོགས་དྲ་རྒྱ Social Media སྒང་ལ་ཞེ་པོ་ཅིག་བསྡད་དྲགས་ཀྱི་འདུག་ཨེ་ནི་འདི། ཅིག་གི་དུས་ཚོད་འཕྲོ་བརླག་འགྲོ་གི་འདུག་ལ་ད་ག་ནང་བཞིན་ཅིག་གི་བོད་དོན་དང་ད་ཅིག་སོ་སོའི་གི་ཆོས་དང་རིག་གཞུང་རེད་ད་ག་ནང་བཞིན་སོ་སོ་ལ་ཡ་ད་རིག་གནས་ག་རེ་ཡིན་ན་ལས་ཀ་ག་རེ་ཡིན་ན་དེ་ཚོའི་ཐོག་ལ་ཨེ་ནི་ཡར་རྒྱས་དང་ཕན་ཐོགས་མེད་པ་ལ་ཨེ་ནི་དུས་ཚོད་ཞེ་པོ་ཅིག་ཨེ་ནི

འོ་འདི་བྱེད་ཐུབ་ན་ཡག་ས་རེད་བསམ་གི། ལོ་ལེགས་ད་གང་དག་ཅིག་གི་སྤྱི་ཚོགས་དྲ་རྒྱ་ཟེར་དེ་བེད་སྤྱོད་ཡག་ག་བཏང་ནའི་ཡོད་རེད་ཡང་བེད་སྤྱོད་ཡག་པོ་མ་བཏང་ཅིག་ངན་པར་ཕྱིན་ནའི་འགྲོ་ཡག་ཉེན་ཁ་ཅིག་ཡོད་རེད་ཡིན་དུས་སྒང་ལ་ཡག་ད་བེད་སྤྱོད་དེ་སོ་སོས་ག་འདྲས་བཏང་མ་བཏང་རག་ལས་པ་རེད་གསུང་གི་ཡོད་རེད་པ། ཧོ་ལ། ལགས་རེད་ལགས་རེད་ཐུགས་རྗེ་གནང་དཀོན་མཆོག་སྒྲོལ་མ་ལགས་ཨ་ནི་ངས་དྲི་བ་ཤོད་འདྲེ་རབ་བྱིན་ཁྱེད་རང་དེ་རིང་དམིགས་བསལ་གསུང་འདོད་འདུག་གས་ང་ཚོའི་ལས་རིམ་ནང་ཕེབས་པ་གཞོན་སྐྱེས་ལས་རིམ་ནང་ཕེབས་པ་དང་པོ་རེད།
ཧོ་ལ་དེ་རིང་དང་པོ་ཡིན་ཨ་ནི་གོ་སྐབས་འདི་རྩ་བ་ཆེ་བསམ་གི་ཐུགས་རྗེ་གནང་ཞུ་ཡས་ཡིན་ཨ་ནི། བཀྲ་ཤིས་བདེ་ལེགས།
ལོ་ལེས་ཐུགས་རྗེ་ཆེ་བཀྲ་ཤིས་བདེ་ལེགས། ཨེ་ནི། ད་ལྟ་ང་ཚོས་བཅར་འདྲི་ཞུ་ས་དེ། ངེད་ཅག་ནིའུ་ཡོག་ནང་ལ་ཡ་ཨེ་ནི་ཨེ་མི་གི་བྱ་དགའ་ཐོབ་མཁན་དཀོན་མཆོག་སྒྲོལ་མ་ལགས་རེད། དཀོན་མཆོག་སྒྲོལ་མ་ལགས། ཐུགས་རྗེ་གནང། ཐུགས་རྗེ་གནང། འདི་དང་ཆབས་ཅིག་ཏུ། ང་ཚོའི་ཐེངས་འདིའི་གཞོན་སྐྱེས་དང་ཤེས་ཡོན་གྱི་ལེ་ཚན་དེ་མཇུག་བསྡོམས་ཞུ་གི་ཡོད། རྣམ་པ་ཚོས་ང་ཚོའི་ལེ་ཚན་འདིའི་ཐོག་ལེགས་སྤེལ་ཉེས་འགོག་གི་དགོངས་འཆར་ག་རེ་ཡོད་ན་ང་ཚོར་གནང་སྐྱོང་ཡོང་བ་ཞུ་རྒྱུ་དང། ལེ་ཚན་འདིའི་ཆེད་ཀྱི་དགོངས་འཆར་གནང་སའི་ཞལ་པར་ཨང་གྲངས་ནི། གཉིས་ཀླད་ཀོར་གཉིས་གསུམ་བརྒྱད་གཉིས་ལྔ་ལྔ་བརྒྱད་ཀླད་ཀོར་དང་གློག་འཕྲིན་ཁ་བྱང། youngtibetans@voanews.com། བཅས་ཡིན་པས་དེ་དོན་དགོངས་འཇགས་གནང་རོགས་གནང། ལེ་ཚན་འདི་གཙོ་སྐྱོང་དང་གོ་སྒྲིག་ཞུ་མཁན་པད་མ་བདེ་ཆེན་ཡིན། རྣམ་པ་ཚོས་ང་ཚོའི་ལེ་ཚན་འདི་གསན་པར་ཐུགས་རྗེ་གནང།